ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཉིས་པའི་ཚེས་པ་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་ལྔ་རེས་གཟའ་ལྷག་པའི་ཕྱི་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན། གུས་མོ་དབྱངས་སྒྲོན་བཅས་ང་ཚོ་ཐུན་མོང་གིས་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན། ཐེངས་འདིའི་ལས་རིམ་ཁག་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནེའུ་ཙི་ལན་གྱི་སྲིད་བློན་གསར་པར་འཚམས་འདྲིའི་གསུང་འཕྲིན་གནང་བ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་དང། དེ་ནས་རྒྱ་ནག་གཞུང་གིས་ཕྱི་ཕྱོགས་སུ་འབྲེལ་བ་བྱས་སྐོར་གྱི་ཉེས་མིང་འོག་བོད་མི་ན་གཞོན་དཔལ་མགོན་ལགས་འཛིན་བཟུང་བྱས་ཡོད་པའི་སྐོར་དང། དེ་ནས་ང་ཚོའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ནེ་དར་ལན་ཌི་རྒྱལ་ཁབ་ནང་གི་ལེ་ཌན་གཙུག་ལག་སློབ་གྲྭ་ཆེན་མོའི་སློབ་དཔོན་བྷར་ཏི་ཇ་སན་ལགས་ཡུ་རོབ་ཞིབ་འཇུག་ལྷན་ཁང་གིས་བོད་རིག་པའི་མཁས་དབང་ཇོན་ཧེ་ཝེ་མན་ནན་གྱིས་དུས་རབས་ཉི་ཤུའི་འགོ་སྟོད་བོད་ཀྱི་དཔེ་མཛོད་རྙིང་པ་དང་ཅ་དངོས་བསྡུ་རུབ་གནང་བ་ཁག་ལ། ཉམས་ཞིབ་གནང་ཆེད་ཡུ་རོབ་དངུལ་སྒོར་ས་ཡ་གཅིག་དང་ཕྱེད་ཀའི་རོགས་སྐྱོར་གནང་ཡོད་པའི་སྐོར་དང། དེ་ནས ྋགོང་ས་ཏཱ་ལའི་བླ་མ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང་མཇུག་ཏུ་དཔེ་དེབ་སྐྱེད་ཚལ་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་ཁག་རྗེས་སུ་རིམ་པས་གསན་གནང་གི་རེད། ཐེངས་འདིའི་གསར་འགྱུར་གུས་མོ་དབྱངས་སྒྲོན་ནས་སྙན་སྒྲོན་ཞུ་རྒྱུ་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ནེའུ་ཙི་ལན་གྱི་སྲིད་བློན་གསར་པ Chris Hipkins མཆོག་ལ་དགའ་བསུའི་འཚམས་འཕྲིན་བསྩལ་གནང་འདུག་དེ་ཡང་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འདི་ལོ། ཕྱི་ལོ་ཉིས་སྟོང་བཅུ་གསུམ་ལོའི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་བཞི་ཉིན་ནེའུ་ཙི་ལན་གྱི་སྲིད་བློན་གསར་པ་སྐུ་ཞབས Chris Hipkins མཆོག་ལ་དགའ་བསུའི་འཚམས་འཕྲིན་ཅིག་བསྩལ་གནང་ཡོད་པའི་ནང་མགོན་པོ་གང་ཉིད་མཆོག་གིས། ངོས་རང་སྐུ་ཉིད་ཀྱི་མཛེས་སྡུག་ལྡན་པའི་རྒྱལ་ཁབ་ཏུ་ཐེངས་ཤས་བཅར་རྒྱུ་བྱུང་ལ་སྐབས་དེར་ངོས་ཀྱིས་འགྲོ་བ་མིའི་རིགས་གཅིག་གྱུར་གྱི་འདུ་ཤེས་གོང་མཐོར་གཏོང་རྒྱུ་དང་ཆོས་ལུགས་མཐུན་སྒྲིལ་ཡོང་ཐབས་སུ་འབད་བརྩོན་བྱེད་བཞིན་པར་མི་དམངས་ཚོས་ཐུགས་སྣང་ཆེན་པོ་གནང་བཞིན་ཡོད་པ་མཐོང་དུས་སེམས་ནང་ཚོར་སྣང་དམིགས་བསལ་བྱུང་ཞེས་བཀའ་སྩལ་གནང་བ་དང་དེང་སྐབས་འཛམ་གླིང་ལ་དཀའ་ངལ་ཧ་ཅང་ཆེན་པོ་འཕྲད་བཞིན་པའི་སྐབས་དེར། སྐུ་ཉིད་ཀྱིས་ནེའུ་ཙི་ལན་གྱི་མི་མང་གི་དགོས་མཁོ་དང་མངོན་འདོད་སྒྲུབ་ཆེད་འབྱུང་འགྱུར་གྱི་དཀའ་ངལ་ཁག་ལ་གདོང་ལེན་གནང་ཐུབ་པའི་སྨོན་ལམ་ཞུ་རྒྱུ་ཡིན་ཞེས་འཚམས་འཕྲིན་ཕྱག་བྲིས་འདི་ནང་བཀོད་གནང་ཡོད་པ་རེད། ཡང་དེ་དང་ཕྱོགས་མཚུངས་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ནེའུ་ཙི་ལན་གྱི་སྲིད་བློན་ཟུར་པ་ལྕམ་ཇཱན་སི་ཌ་ཨར་ཌན་མཆོག་ལ་ཡི་རངས་བསྔགས་བརྗོད་ཀྱི་ཕྱག་བྲིས་ཤིག་སྩལ་གནང་ཡོད་པ་དེའི་ནང་མགོན་པོ་གང་ཉིད་ཀྱིས་སྲིད་བློན་ཟུར་པ་ལྕམ

བོད་མིའི་དབུ་ཁྲིད་གོང་ས་མཆོག་གིས་བཞུགས་སྒར་ཕོ་བྲང་དུ་ནིའུ་ཟི་ལན་གྱི་རྒྱལ་ཁབ་ཀྱི་འདེམས་ཐོན་སྲིད་བློན་གསར་པ། Chris Hipkins། ལགས་སུ་འཚམས་འདྲིའི་གསུང་འཕྲིན་ཟིག་སྤྱི་ཟླ་དང་པོའི་ཚེས་པ་ཉེར་ལྔ་ཉིན་མ་ཕེབས་པ་གི་ནང།
ཐོག་མར་མགོན་པོ་གང་ཉིད་ནས་སྐུ་ཞབས Chris Hipkins ལགས་ནིའུ་ཟི་ལན་གྱི་རྒྱལ་ཁབ་ཀྱི་སྲིད་བློན་དུ་འདེམས་ཐོན་བྱུང་བར་འཚམས་འདྲིའི་རྟེན་འབྲེལ་ཞུ་བ་དང་ཆབས་ཅིག། འདས་པའི་ལོ་མང་རིང་ངོས་ནས་ཁྱེད་རང་གི་མཛེས་སྡུག་ལྡན་པའི་རྒྱལ་ཁབ་དེར་ཐེངས་མ་འགའ་ཤས་ལ་ལྟ་སྐོར་བྱེད་རྒྱུ་བྱུང་སྟེ། ཁྱེད་རང་ཚོའི་རྒྱལ་ཁབ་ཀྱི་མི་རྒན་གཞོན་བར་གསུམ་གྱིས་ངོས་ནས་འབད་བརྩོན་བྱེད་བཞིན་པ་གི་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་གོང་སྤེལ་དང། ཆོས་ལུགས་མཐུན་སྒྲིལ་དགོས་གལ་གྱི་ཐོག་ལ་དོ་སྣང་གང་ཆེན་གྱི་རྣམ་འགྱུར་མཐོང་ནས་ངོས་རང་ཡིད་འགུལ་ཆེན་པོ་ཐེབས་བྱུང་ཞེས་འཁོད་ཡོད་པ་མ་ཟད། གོང་ས་མཆོག་གིས་སྲིད་བློན་ཁོང་གི་ཕྱག་ལས་ལམ་འགྲོ་ཡོང་བར་ཐུགས་སྨོན་མཚམས་སྦྱོར་གནང་བ་སོགས། དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ནས་འགྲེལ་བརྗོད་གནང་གི་འདུག། ཨ་ནི་གོང་ས་མཆོག་ནས་ཨ་ནིའུ་ཟི་ལན་གྱི་རྒྱལ་ཁབ་ལ་ཨ་ནི་འདས་པའི་ད་ལོ་མང་པོའི་ནང་ལ་ཨ་ནི་ད་ཐེངས་མ་ཁ་ཤས་ཆིབས་སྒྱུར་བསྐྱངས་ཡོད་རེད་ཨ་ནི་སྐབས་དེ་ཨ་ནི་འགྲོ་བ་མིའི་བཟང་སྤྱོད་དང་འབྲེལ་བའི་བཀའ་སློབ་དང་མི་རིགས་ཚང་མ་གཅིག་གྱུར་ཡིན་པ། ཆོས་ལུགས་ཕན་ཚུན་མཐུན་སྒྲིལ་བྱ་རྒྱུ་སོགས་ཀྱི་སྐོར་ལ་བཀའ་སློབ་སྩལ་བ། སྐབས་ལ་ཡུལ་དེའི་རྒན་གཞོན་བར་གསུམ་པོ་ཚང་མས་རྒྱལ་བ་རིན་པོ་ཆེ་ལ་དེ་ག་ཚོད་རེད་ཧ་ཅང་གི་དགའ་ཚོར་བྱས་པ་དེ་ཡང་རྒྱལ་བ་རིན་པོ་ཆེ་ཨ་ནི། ཐུགས་དགྱེས་ཚོར་ཆེན་པོ་བྱུང། ལུགས་ཅིག་བཀའ་གནང་ཡོད་རེད། ཡང་སྲིད་བློན་གསར་པ་དེར་གོང་ས་མཆོག་གིས་དེང་སང་གི་འཛམ་གླིང་འདི་གཉན་འཕྲང་ཅན་གྱི་དུས་ཚོད་ཟིག་ཏུ་སླེབས་ཡོད་པ་དང། ཁྱེད་རང་གིས་ནིའུ་ཟི་ལན་གྱི་མི་མང་གི་རེ་འདོད་དང་དགོས་མཁོ་སྐོང་བ་གི་ཕྱག་ལས་མཐའ་དག་ལ་འགལ་རྐྱེན་གེགས་མེད་ཀྱི་སྨོན་ལམ་ཡོད་ཅེས་བཀའ་སྩལ་ཡོད་ཅིང། གཞན་ཡང་སྤྱི་ཚེས་བཅུ་དགུ་ཉི་མ་ནས་ནིའུ་ཟི་ལན་གྱི་རྒྱལ་ཁབ་ཀྱི་སྲིད་བློན་ཁྲི་རབས་བཞི་བཅུ་བ་ནས་དགོངས་ཞུ་གནང་མཁན་དང། སྤྱི་ལོ་ཉིས་སྟོང་བཅུ་བདུན་ནས་ཉི་ཤུ་རྩ་གསུམ་གྱི་བར་ནིའུ་ཟི་ལན་གྱི་རྒྱལ་ཁབ་ཀྱི་སྲིད་བློན་གྱི་ཐུགས་འགན་བཞེས་ཏེ། རྒྱལ་ཁབ་དེའི་ནང Christ Church ཁ་ཆེའི་ཕྱག་ཁང་ལ་མེ་མདའ་བརྒྱབ་ནས་མི་གསོད་དོན་རྐྱེན་བྱུང་བར་བརྟེན་གང་བྱུང་མེ་མདའ་ཉར་མི་ཆོག་པ་གི་ཁྲིམས་དམ་པོ་བཟོ་བ་དང། ཏོག་དབྱིབས་ནད་ཡམས་ལ་སྔོན་འགོག་གི་ཕན་འབྲས་ཆེན་པོ་ཐོན་པ་སོགས་ཀྱི་བྱས་རྗེས་ཆེ་བ་གི་སྲིད་བློན་ལས་ཟུར་ལྕམ་སྐུ Jacinda Ardern ལགས་སུ་ཡང་གོང་ས་མཆོག་གི་གསུང་འཕྲིན་ཕེབས་པ་གི་ནང་ལྕམ་སྐུ་ཁོང་གིས་སྲིད་བློན་གི་ལས་འགན་བཞེས་པ་གི་རིང་ཛ་དྲག་གི་དཀའ་ངལ་སྟེ། སྤྱི་ལོ་ཉིས་སྟོང་བཅུ་དགུ་ལོ་གི་མི་གསོད་དོན་རྐྱེན་བྱུང་སྐབས་སྲིད་བློན་ཁོང་ནས་དཀའ་ངལ་ལ་བྱམས་བརྩེ་དང་གུས་བརྩི་ཡོད་པ་གི་ཐོག་ནས་གདོང་ལེན་གནང་ཡོད་པར་ལྕམ་སྐུ་ཁོང་ལ་ཡི་རང་བསྔགས་བརྗོད་དང་ཐུགས་སྨོན་གནང་གི་ཡོད་པ་མ་ཟད། ཁོང་གིས་ད་དུང་གྲོས་ཚོགས་འཐུས་མི་གནང་གི་ཡོད་པ་གི་ཆ་ནས་མུ་མཐུད་དུ་གཞན་ཕན་གྱི་ཕྱག་ལས་གནང་བར་ཡིད་ཆེས་གནང་གི་ཡོད་ཅེས་བཀའ་སྩལ་བར་འགྲེལ་བརྗོད་གནང་གི་འདུག།
བཀའ་ཡིག་གནང་ཡོད་རེད། དེའི་ནང་ལ་འདས་པའི་ལོ་ལྔ་ལྷག་རིང་ལ་ཁོང་ནས་སྲིད་བློན་གྱི་ཐུགས་འགན་བཞེས་རིང་ལ་ཛ་དྲག་དཀའ་ངལ་འཕྲད་པ། དེ་འདྲའི་སྐབས་ལ་སྐབས་དེའི་ཡ་སྲིད་བློན་ཁོ་རང་ནས་སྐུ་ངལ་ལ་ད་གདོང་ལེན་གནང་བྱེད་དུ་ཐོབ་པའི་བྱམས་བརྩེ་དང་གུས་བརྩིའི་ཐོག་ནས་གནང་ཡོད་པ་བཅས་བཅས་རྒྱལ་བ་རིན་པོ་ཆེ་ཁོ་རང་ལ་ཡི་རང་བསྔགས་བརྗོད་གནང་ཡོད་པ་མ་ཟད་ད་དུང་ཡང་ཡིད་སྨོན་ཡོད། ཁོང་ནས་ད་སྲིད་བློན་ད་གནང་གི་ཡོད་མ་རེད་དེ་ཡིན་ནའི་གྲོས་ཚོགས་ཀྱི་འཐུས་མི་ཡིན་པའི་ཆ་ནས་ད་དུང།

རྒྱ་ནག་གཞུང་གིས་ཕྱི་ཕྱོགས་སུ་འབྲེལ་བ་བྱས་སྐོར་གྱི་ཉེས་མིང་འོག་བོད་མི་ན་གཞོན་དཔལ་མགོན་ལ་འཛིན་བཟུང་བྱས་ཡོད་པའི་སྐོར་འདི་གའི་གསར་འགོད་པར་སངས་རྒྱས་དཀོན་མཆོག་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་གསན་གནང་གི་རེད། རྒྱ་ནག་གཞུང་གིས་མཚོ་སྔོན་ཞིང་ཆེན་མགོ་ལོག་ཁུལ་པད་མ་རྫོང་ནས་ཡིན་པ་བོད་མི་ན་གཞོན་དཔལ་མགོན་ལགས་ནས་ཕྱི་ཕྱོགས་སུ་འབྲེལ་བ་བྱས་སྐོར་གྱི་ཉེས་མིང་གཡོགས་ཏེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བརྒྱད་པའི་ནང་རང་ཁྱིམ་ནས་འཛིན་བཟུང་གིས་ད་ལྟའི་ཆར་ཟླ་བ་ལྔ་ལྷག་འགྲོ་བཞིན་ཡོད་ཀྱང་ས་གནས་གང་ཞིག་ཏུ་བཀག་ཉར་བྱས་ཡོད་སོགས་ཞིབ་ཕྲའི་གནས་ཚུལ་ཤེས་རྟོགས་གང་ཡང་མེད་པ་ཆགས་ཡོད་པ་བོད་ནང་གི་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་གནས་ཚུལ་མཁོ་སྤྲོད་པ་གཅིག་ནས་མུ་མཐུད་བརྗོད་དོན་ལ། དཔལ་མགོན་ལགས་ནས་ཕྱི་ཕྱོགས་སུ་གོང་ས་མཆོག་ལ་བསྔོ་སྨོན་ཕུལ་ཡོད་པའི་དོགས་གཞི་ཙམ་ལས་འབྲེལ་བ་བྱས་ཏེ་ལས་དོན་ག་རེ་གཉེར་ཡོད་མེད་གསལ་ཁ་མེད་པ་དང། ཁོང་གི་ནང་མིར་ཞིབ་ཕྲའི་གནས་ཚུལ་སོགས་གསལ་བཤད་གང་ཡང་བྱས་མེད་པ་འགྲེལ་བརྗོད་གནང་བྱུང་ལ། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་པད་མ་རྫོང་གི་སྤྱི་བདེ་ཉེན་རྟོག་ཁང་དང། མགོ་ལོག་ཁུལ་སྤྱི་བདེ་ཉེན་རྟོག་ཁང་སོགས་སུ་ཁ་པར་བཏང་སྟེ་འབྲེལ་བ་བྱས་ཀྱང། ཤེས་རྟོགས་མེད་སྐོར་བརྗོད་ནས་ལན་འདེབས་གང་ཡང་བྱས་མ་སོང།
ཝེ་ནི་ཧོ། བུ་ཧྲི་བུ་ཧྲི།
རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་བཞི་བའི་ནང་རྔ་བ་ཀིརྟི་དགོན་གྱི་དགེ་འདུན་པ་ར་ཆུང་ལགས་དང། དགེ་བཤེས་བསོད་ནམས་རྒྱ་མཚོ་ལགས་གཉིས་ནས་གོང་ས་མཆོག་ལ་བསྔོ་སྨོན་ཕུལ་བའི་ཉེས་མིང་འོག་འཛིན་བཟུང་གིས་ལོ་གཉིས་ནས་གསུམ་བར་གྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་དང། བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ནས་རྒྱ་ནག་གཞུང་གིས་ད་ལྟའི་ཆར་ཕྱི་ཕྱོགས་སུ་འབྲེལ་བ་བྱས་སྐོར་གྱི་ཉེས་མིང་འོག་གང་བྱུང་འཛིན་བཟུང་བྱེད་བཞིན་པ་དེ་གཙོ་བོ་རྒྱ་ནག་གཞུང་གིས་བོད་ནང་སྐད་ཡིག་དང་རིག་གཞུང་རྩ་གཏོར་གཙོས་སྲིད་བྱུས་སྣ་ཚོགས་ཤིག་ལག་བསྟར་བྱེད་བཞིན་པ་དེ་རྒྱལ་སྤྱིའི་སྟེང་ཁྱབ་བསྒྲགས་མི་འགྲོ་ཆེད་བཀག་འགོག་དང་འཛིན་བཟུང་བྱེད་བཞིན་ཡོད་པ་བརྗོད་བྱུང། ཚུར་འབྲེལ་བ་བྱས་ན་ཁོ་ཚོ་ནང་ནས་ལས་ཀ་སྡུག་ཆག་བྱས་ཡ་ཚང་མ་ཚུར་ལོགས་ཁྱབ་འགྲོ་གི་རེད་ཁྱབ་འགྲོ་ཡ་ན་རྒྱལ་སྤྱི་ནང་དུ་དེ་ནས་ཁོ་གནོན་ཤུགས་སླེབས་ཡ་དང་བོད་མི་བཙན་བྱོལ་བོད་མི་བོད་ནང་བོད་མིའི་མགྲིན་ཚབ་པ་བྱས་ནས་འཛམ་བུ་གླིང་ལ་ཁྱབ་སྤེལ་བྱེད་འདུག་སེ་བྱས་པ་ཡིན་ན་ཁོ་ཚོར་གནོན་ཤུགས་སླེབས། དཔལ་མགོན་ལགས་ནི་འདི་ལོ་ལོ་ན་སུམ་ཅུ་ཙམ་ཡིན་པ་དང་ཁོང་གིས་དེ་སྔ་ར་རྒྱ་ཤེས་རིག་ནོར་བུའི་སློབ་གླིང་དུ་སློབ་གཉེར་བྱས་ཡོད་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་མགོ་ལོག་པད་མ་རྫོང་གི་སློབ་ཆུང་ཞིག་ཏུ་དགེ་རྒན་གྱི་ལས་གཉེར་བྱས་ཡོད་ཅིང་རྗེས་སུ་དགེ་རྒན་ནས་དགོངས་པ་ཞུས་ཏེ་རང་ངོས་ནས་དཔེ་ཀློག་དང་རྩོམ་འབྲི་རིགས་བྱས་ནས་བསྡད་ཡོད་འདུག་ལ་ཡང་འབྲེལ་ཡོད་བོད་མི་གཞན་དེས་དཔལ་མགོན་ལགས་ནི་ནམ་རྒྱུན་སྤྱི་ཚོགས་དྲ་ལམ་སྐད་འཕྲིན་སོགས་སུ་རྩོམ་ཡིག་འབྲི་མཁན་ཞིག་ཡིན་པ་བརྗོད་བྱུང་ལ། འབྲེལ་ཡོད་བརྒྱུད་ཁོང་གི་རྩོམ་ཡིག་བྲིས་པ་ཁག་རྩད་འཚོལ་བྱས་ཀྱང་སྐད་འཕྲིན་རྒྱབ་ལྗོངས་བཀག་འགོག་གིས་རྩོམ་ཡིག་ཁག་རྙེད་སོན་མ་བྱུང་ལ། སི་ཕེན་དུ་གནས་སྡོད་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས་རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཚོར་ཕྱི་ཕྱོགས་སུ་འབྲེལ་བ་བྱས་སྐོར་བརྗོད་ནས་འཛིན་བཟུང་བྱེད་བཞིན་པའི་གནད་དོན་གཙོ་བོ་ཕྱི་ནང་གཉིས་ཀྱི་བོད་མི་ཚོའི་འབྲེལ་བ་གཅོད་ཐབས་དང། ༸གོང་ས་མཆོག་གཙོས་བླ་ཆེན་ཁག་གི་མཛད་འཕྲིན་བོད་ནང་མི་ཁྱབ་ཆེད་ཡིན་སྐོར་འགྲེལ་བརྗོད་གནང་གི་འདུག། མི་མང་པོ་ཅིག་འཛིན་བཟུང་བྱས་ཁྲིམས་ཆད་བཅད། ནས་དེ་འདྲ་གི་ཞེད་སྣང་བསྐུལ་ནས་ད་གང་ལྟར་བོད་ཕྱི་ནང་གཉིས་ཀྱི་འབྲེལ་བ་དེ་རྦད་དེ་རྩ་བཅད་བྱེད་ཡ། རྩ་བ་ནས་གཅོད་ཡ་གི་ཐབས་ཤེས་དེ་འཐེན་གི་ཡོད་དེ་གསལ་བོ་འདྲ་བོ་ཞིག་རེད། རྒྱ་ནག་གཞུང་གིས་ཕྱི་ཕྱོགས་སུ་འབྲེལ་བ་བྱས་སྐོར་གྱི་ཉེས་མིང་འོག་བོད་ནང་གི་བོད་མི་ཚོ་འཛིན་བཟུང་དང་བཀག་སྐྱིལ་རིགས་བྱེད་བཞིན་པ་རེད། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་གཞིས་སྒར་རྡ་རམ་ས་ལ་ནས།
གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་གི་ཡིན་བོད་མི་མང་སྤྱི་འཐུས་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་ལགས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་གསུམ་ནས་ཉི་ཤུ་བཞི་བར་ཉིན་གྲངས་གཉིས་རིང་རྒྱ་གར་ཡུ་པི་མངའ་སྡེའི་ནང་ཡོད་པའི་བོད་མིའི་སུད་ཚོང་ས་གནས་ཁག་བཞིར་གཞུང་འབྲེལ་ཕྱོགས་བསྐྱོད་གནང་བ་དང་ཆབས་ཅིག། དེ་ཁུལ་དུ་ཡོད་པའི་རྒྱ་གར་བོད་དོན་རྒྱབ་སྐྱོར་བ་ཚོ་དང་མཇལ་འཕྲད་གནང་སྟེ་བོད་དོན་ཐོག་མུ་མཐུད་རྒྱབ་སྐྱོར་ཡོང་བའི་རེ་འབོད་ཞུས་གནང་འདུག་དེ་ཡང་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་ལགས་བོད་མིའི་སུད་ཚོང་ས་གནས་ཨག་ར་དང་མི་རཊ་མ་ཐུ་ར་ནོ་ཡི་ཌ་བཅས་ལ་ཕེབས་སྐབས་ས་གནས་བོད་མི་སུད་ཚོང་བ་རྣམས་དང་བོད་དོན་རྒྱབ་སྐྱོར་བ་རྣམ་པས་སྣེ་ལེན་གཟབ་རྒྱས་ཞུས་གནང་འདུག། རྣམ་རྒྱལ་སྒྲོལ་དཀར་ལགས་ཀྱིས་སུད་ཚོང་མི་མང་ཐུག་འཕྲད་གནང་བའི་སྐབས་རྒྱ་ནག་དམར་པོའི་གཞུང་གི་འོག་བོད་ནང་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་བཏང་བཞིན་ཡོད་པ་དང་བོད་མི་རྣམས་གདུག་རྩུབ་མནར་གཅོད་མྱངས་དང་མྱོང་བཞིན་ཡོད་པའི་སྐོར་དང་ད་ལྟའི་རྒྱ་ནག་གི་ཆབ་སྲིད་གནས་བབ་བཙན་བྱོལ་ནང་ཚང་མས་བོད་དོན་ཞུ་སྒོའི་ཐོག་མཉམ་ཞུགས་གནང་རྒྱུའི་གལ་གནད་དམངས་གཙོའི་སྤྱི་ཚོགས་ནང་མི་མང་གི་ལས་འགན་དང་ཕྱོགས་ཡོངས་ནས་མཉམ་བསྐྱོད། སྤྱི་སྙོམས་བཟོད་བསྲན་སོགས་གོང་མཐོར་གཏོང་དགོས་སྐོར་སོགས་གསུངས་འདུག་སྐབས་དེར་སུད་ཚོང་བ་རྣམ་པས་ས་གནས་ཀྱི་བདེ་སྡུག་སྐོར་སྙན་སེང་དང་ཁོང་རྣམ་པ་དང་འབྲེལ་བའི་བོད་མིའི་སྒྲིག་འཛུགས་ཀྱི་ལས་འཆར་ཁག་སོགས་ཀྱི་ཐོག་དགོངས་འཆར་ཕུལ་གནང་འདུག་གཞན་ཡང་རྣམ་རྒྱལ་སྒྲོལ་དཀར་ལགས་ཀྱིས་རྒྱ་གར་བོད་དོན་རྒྱབ་སྐྱོར་བ་རྣམས་དང་མཇལ་འཕྲད་སྐབས་རྒྱ་གར་གཞུང་མང་གཉིས་ནས་ད་བར་བོད་དོན་དང་བོད་མི་རྣམས་ལ། མཐུན་འགྱུར་རྒྱབ་སྐྱོར་གང་ལེགས་གནང་བར་ཐུགས་རྗེ་ཆེ་ཞུས་གནང་བ་དང་སྦྲགས་འབྱུང་འགྱུར་མུ་མཐུད་བོད་དོན་ཐོག་རྒྱབ་སྐྱོར་གནང་སྐྱོང་ཡོང་བའི་འབོད་སྐུལ་ཞུས་གནང་ཡོད་པ་དང་དེ་བཞིན་སུད་ཚོང་ས་གནས་ཀྱི་དཀའ་ངལ་ཐོག་རོགས་རམ་གནང་སྐྱོང་ཡོང་བའི་རེ་སྐུལ་ཡང་ཞུས་གནང་བར་རྒྱ་གར་བོད་དོན་རྒྱབ་སྐྱོར་བ་རྣམ་པས་གང་ཐུབ་ཀྱིས་རྒྱབ་སྐྱོར་གནང་རྒྱུའི་ཞལ་བཞེས་གནང་ཡོད་པ་བཅས་གནས་ཚུལ་ནང་བཀོད་འདུག། ཡང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཟུར་པ་སྐུ་ཞབས་པོམ་པེའོ་མཆོག་གིས་རྒྱ་གར་དང་པ་ཀི་སི་ཐན་གཉིས་བར་རྡུལ་ཕྲན་མཚོན་ཆའི་དམག་འཁྲུག་བརྒྱབ་རྒྱུར་ཆག་སྒོ་འགོག་ཐུབ་པ་བྱུང་ཡོད་སྐོར་ཁོང་གིས་ཕྱག་དེབ་ནང་བྲིས་གནང་ཡོད་པ་རེད། དེ་ཡང་ཨེ་ཕི་གསར་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་བར་གཞིགས་ན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཟུར་པ་སྐུ་ཞབས་མེག་པོམ་པེའོ་མཆོག་གིས། ཁ་སང་རེས་གཟའ་མིག་དམར་ཉིན་ཕྱག་དེབ་ཞིག་འགྲེམས་སྤེལ་གནང་ཡོད་པ་དེའི་ནང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་ནང་རྒྱ་གར་དང་པ་ཀི་སི་ཐན་གཉིས་བར་རྡུལ་ཕྲན་མཚོན་ཆའི་དམག་འཁྲུག་བརྒྱབ་ལ་ཉེ་བའི་དུས་ཚོད་ཛ་དྲག་པའི་སྐབས་དེར་ཨ་མི་རི་ཀས་གོང་ཞུས་ཡུལ་གྲུ་གཉིས་བར་དམག་འཐབ་མི་ཡོང་བར་སྔོན་འགོག་གནང་སྟེ་ཕྱོགས་གཉིས་བར་བར་འདུམ་གནང་ཡོད་པ་ཕྱག་དེབ་དེའི་ནང་བཀོད་གནང་ཡོད་པ་རེད། ཡང་ཕྱག་དེབ་དེའི་ནང་སྐུ་ཞབས་ཕོམ་པེའོ་མཆོག་གིས་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་སྤྱི་ཟླ་གཉིས་པའི་ནང། རྒྱ་གར་དང་པཱ་ཀི་སི་ཐན་བར་ཧ་ཅང་གནོད་ཚབས་ཆེ་བའི་རྡུལ་ཕྲན་མཚོན་ཆའི་དམག་འཁྲུག་ཡོང་ལ་ཉེ་བའི་དུས་ཚོད་དེར་ཨ་མི་རི་ཀའི་སྲིད་གཞུང་གིས་བར་འདུམ་གནང་ཡོད་པའི་གནས་ཚུལ་ཕལ་ཆེར་འཛམ་གླིང་ཡོངས་ཀྱིས་མཁྱེན་གྱི་ཡོད་རྒྱུ་མ་རེད་དགོངས་ཀྱི་འདུག་ཅེས་དང་ཁོང་གི་ཕྱག་དེབ་མིང་ལ་སོར་རྡོག་གང་ཡིན་ན་ཡང་བློས་གཏོང་རྒྱུ་ཡོད་མ་རེད་ཅེས་བཅས་མ་འོངས་ཨ་མི་རི་ཀའི་སྤྱི་མཐུན་ཚོགས་པའི་སྲིད་འཛིན་གྱི། འགྲན་བསྡུར་ནང་བཞུགས་སྲིད་པའི་ཨ་མི་རི་ཀའི་སྲིད་འཛིན་ཟུར་པ་ཏྲོ་ནལ་ཁྲོམ་སྲིད་གཞུང་གི་ཕྱི་སྲིད་དྲུང་ཆེ་ཟུར་པ་སྐུ་ཞབས་མེག་ཕོམ་པེའུ་མཆོག་གིས་འགྲེམས་སྤེལ་གནང་བའི་ཕྱག་དེབ་དེའི་ནང་དེ་ལྟར་བཀོད་གནང་ཡོད་པ་རེད། ཤེས་ཡོན་སློབ་གསོའི་ལེ་ཚན་ནང་ནེ་ཐར་ལན་ཌི་རྒྱལ་ཁབ་ཀྱི་ལེ་ཌན་གཙུག་ལག་སློབ་གྲྭ་ཆེན་མོའི་སློབ་དཔོན Berthe Jansen ལ་ཡུ་རོབ་ཞིབ་འཇུག་ལྷན་ཁང་གིས་བོད་རིག་པའི་མཁས་དབང John Van Manen གྱིས་དུས་རབས་ཉི་ཤུའི་འགོ་སྟོད་བོད་ཀྱི་དཔེ་མཛོད་རྙིང་པ་དང་ཅ་དངོས་བསྡུ་རུབ་གནང་བ་ཁག་ལ་ཉམས་ཞིབ་གནང་ཆེད་ཡུ་རོབ་དངུལ་ལོ་ས་ཡ་གཅིག་དང་ཕྱེད་ཀའི་རོགས་སྐྱོར་ཐོབ་གནང་ཡོད་པའི་སྐོར་འདི་གའི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་ཕྱོགས་སྒྲིག་ཞུས་པ་དེ་གཤམ་ལ་གསན་གནང་གི་རེད།
ཤེས་ཡོན་སློབ་གསོའི་ལེ་ཚན་གསན་མཁན་རྣམ་པ་ཚོར་རིག་ལྡན་སྒྲོལ་མས་འཚམས་འདྲི་ཞུ། ཡོ་རོབ་ཞིབ་འཇུག་ལྷན་ཁང་ངམ། European Research Council། ཡིས་ཉེ་ཆར་ནེ་ཐར་ལན་གྱི་ལྷོ་ཕྱོགས་ཁུལ་གྱི་གཙུག་ལག་སློབ་གྲྭ་ཆེན་མོ University Leiden ནང་གི་སློབ་དཔོན། ལྕམ། Berthe Jansen། ལ་སྔར་ལྷོ་ཨེ་ཤི་ཡ་དང་ཧི་མ་ལ་ཡའི་ཐོག་ཞིབ་འཇུག་གནང་མཁན་ནེ་ཐར་ལན་གྱི་ཡུལ་མི་བོད་རིག་པ་མཁས་ཅན John Van Manen གྱིས་བསྡུ་རུབ་གནང་བའི་བོད་པའི་དཔེ་ཆ་རྙིང་པ་དང།

སྐབས་དེ་དུས་ནེ་ཐར་ལན་ཌི་རྒྱལ་ཡོངས་ཀྱི་ལྷོ་ཨེ་ཤི་ཡ་དང་ཧི་མ་ལ་ཡའི་ཞིབ་འཇུག་ལྟེ་གནས་ཁང་ཀན་སློབ་གཉེར་ཁང་གི་དཔེ་མཛོད་ཁང་གི་ནང་དུ་ཝན་མན་ནན་གྱིས་བོད་ཐོག་ཞིབ་འཇུག་གནང་བའི་ལོ་རྒྱུས་དེ་ཚོ་པར་ལེན་གནང་བ་ཁག་ལ Berthe Jansen གྱིས་དོ་སྣང་ཆེན་པོ་ཞིག་སླེབས་གནང་སྟེ་ཁོང་སློབ་ཕྲུག་སྐབས་གོང་ཞུས་དཔེ་མཛོད་ཁང་དེར་ཡང་ཡང་ཕེབས་ཀྱི་ཡོད་པ་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག།

European Research Council། གྱིས་མཐུན་འགྱུར་གནང་བའི་རོགས་དངུལ། Euro། ས་ཡ་གཅིག་དང་ཕྱེད་ཀ་དེ Jansen། གྱིས། John Van Manen། གྱིས་བསྡུ་རུབ་གནང་བའི་ཡིག་ཆ་དང་རིག་དངོས་དེ་རྣམས་ལ། ཞིབ་འཇུག། གནང་ཆེད། ད་ནས། ལོ་ལྔའི་ནང་ཚུད་ཀྱི་ལས་འཆར་ཞིག་དབུ་འཛུགས་གནང་ཡོད་པའི་སྐོར་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག།

བཀོད་སྒྲ། ཨ་མྱེས་སྐུ་རྟགས་འཁོར་ལོ་རྒྱུས་དེ་ཚོ་ཡང་ཚང་མ་ཞིབ་འཇུག་མཉམ་དུ་བྱེད་རྒྱུ་བྱས། ཇོན་ཝན་མན་ནན་ཞེས་པའི་བོད་རིག་པའི་ཐོག་གི་མཁས་པ་དེ་དུས་རབས་ཉི་ཤུའི་མགོ་སྟོད་རྒྱ་གར་ལ་ཕེབས་ནས། བོད་བརྒྱུད་ནང་བསྟན་གྱི་ཐོག་སློབ་སྦྱོང་གནང་ཡོད་ཅིང་ཁོང་གིས། བོད་པ་ཁག་གཅིག་དང་འབྲེལ་བ་གནང་སྟེ། བོད་པའི། ཡིག་ཚགས་ལ་དོ་སྣང་དང་བོད་ནང་གི། ཕྱག་དཔེ་རྙིང་པ་ཁག་ཅིག། ཐོབ་སོན་བྱུང་གནང་བ་དང་ཁོང་གི་ཕྱག་རོགས་བོད་པ་ལྔ་ལ་རང་རང་སོ་སོའི་ལོ་རྒྱུས་ཡིག་ཐོག་བཀོད་རུ་བཅུག་གནང་ཡོད་པ་རེད། བོད་པའི་སྲོལ་རྒྱུན་གྱི་ནང་བླ་མ་ཆེ་ཁག་ཚོས། རང་རྣམ་རྩོམ་སྒྲིག་གནང་སྲོལ་ཡོད་ན་ཡང་སྐྱེ་བོ་ཕལ་པ་ཚོས་སོ་སོའི་ལོ་རྒྱུས་འབྲི་མཁན་ཧ་ཅང་དཀོན་པོ་ཡིན་པ་རེད། མཁས་དབང་ཇོན་ཝན་མན་ནན་ནི་ཆིག་སྟོང་དགུ་བརྒྱ་བརྒྱད། ལོར་རྒྱ་གར། ཆེ་ནཱའི་མངའ་སྡེའི་ཉེ་འཁོར་དུ་ཆགས་པའི་ཨ་ཌི་ཡར་ས་གནས་སུ་གནས་སྡོད་གནང་པའི་སྐབས་དེར་ཨ་ཌི་ཡར་དཔེ་མཛོད་ཁང་གི་དཔེ་མཛོད་དོ་དམ་པའི་ཕྱག་རོགས་ཀྱི་ཕྱག་ལས་གནང་ཡོད་པ་དང་ཆིག་སྟོང་དགུ་བརྒྱ་བཅུ་དྲུག་ནས་བཅོ་བརྒྱད་བར་རྡོ་རྗེ་གླིང་ཧི་མ་ལ་ཡའི་རི་བོ་ས་ཁུལ་གྷུམ་དུ་གནས་སྤོས་གནང་སྟེ་བོད་ཀྱི་རིག་གཞུང་དང་སྐད་ཡིག་ལ་སྦྱོང་བརྡར་གནང་བ་དང་ཆིག་སྟོང་དགུ་བརྒྱ་བཅུ་དགུ་ནས་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གསུམ་བར་ཁོང་དགོངས་པ་མ་རྫོགས་ཀྱི་བར་དུ་ཀ་ལ་ཀ་ཏཱ་ས་གནས་སུ་བཞུགས་ནས་མུ་མཐུད Imperial དཔེ་མཛོད་ཁང་དུ་དཔེ་མཛོད་དོ་དམ་པ་དང་དེ་ནས་རྒྱ་གར་གྱི་དཔེ་མཛོད་ཁང་གི་ནང་ཕྱག་རོགས་གནང་མྱོང་ཡོད་པ་མ་ཟད་གཞན་ཡང་སྐབས་དེར་རྒྱ་གར་དང་ཉེ་འཁོར་སྤྱི་ཚོགས་ཀྱི་ནང་ཞིབ་འཇུག་གནང་མཁན Asiatic Society ཞེས་པའི་ལས་ཁུངས་དེའི་སྤྱི་ཁྱབ་དྲུང་ཆེ་དང། ཕྱིས་སུ་འཛམ་གླིང་དམག་འཁྲུག་གཉིས་པའི་སྐབས་སུ་བསྡོམས་རྩིས་ལས་ཁུངས་ཀྱི་གཞུང་འབྲེལ་དཔོན་རིགས་ཀྱང་གནང་མྱོང་ཡོད་པ་རེད་འདུག་མཁས་དབང་ཝན་མན་ནན་གྱིས་འཚོལ་སྒྲུབ་གནང་བའི་ཡིག་ཚགས་ཁག་གི་ནང་བོད་ཀྱི་ཕྱག་དཔེ་རྙིང་པ་དང་ཅ་དངོས་སོགས་ཚུད་ཡོད་པས་གཞན་དང་མི་འདྲ་བ་ཞིག་ཡིན་པའི་ཁར། ལྷག་པར་དུ་ཡི་གེ་འཚོལ་བསྡུ་གནང་བའི་ནང་བོད་ཡིག་དང་རྒྱ་ཡིག་རྒྱ་གར་གྱི་སྐད་ཡོད་པའི་ཁར་ཨིན་སྐད་དང་ཧྥ་རན་སི་སྐད་དེ་བཞིན་པོ་ལན་སྐད་ཐོག་ནས་ཡོད་པའི་སྐད་ཡིག་དེ་ཚོ་ཚང་མ་སློབ་དཔོན Jansen ལགས་ཁོང་གིས་ཀློག་ཐུབ་གནང་གི་ཡོད་པ་དང་ལས་འཆར་དེའི་སྐོར་མ་དངུལ་རོགས་སྐྱོར་ཡོང་བའི་སྙན་ཞུ་སྐྱོན་དུས་དེ་འདྲ་བྲིས་ཡོད་པ་སོང་ཙང་དེའི་ཐོག་ནས་ཁོང་ལ་རོགས་དངུལ་དེ་ཐོབ་གནང་ཡོད་པ་དགོངས་ཀྱི་འདུག་ཅེས་ཁོང་གིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ལས་འཆར་དེ་ནི་འདི་ལོ་སྤྱི་ཟླ་བརྒྱད་པ་ནས་དབུ་བརྩམས་གནང་རྒྱུ་ཡིན་པ་དང་ད་ལྟ་སློབ་དཔོན Jansen གྱིས་ལས་འཆར་དེ་ལེགས་འགྲུབ་ཡོང་ཐབས་ལ་བོད་སྐད་དང་བོད་ཡིག་མཁྱེན་མཁན་གྱི་བོད་པའི་འབུམ་རམས་པ་ཞིག་ཁོང་དང་མཉམ་དུ་ཕྱག་ལས་སྒྲུབ་མཁན་འཚོལ་ཞིབ་གནང་བཞིན་ཡོད་པ་དང་དེའི་ཁོང་བོད་སྐད་བོད་ཡིག་ཤེས་ནས་ད་ལྟ་ཁོང་གཙུག་ལག་གི་ལས་ཀ་དེ་རག་གནང་ཡོད་པ་སོགས་ཀྱི་ཆ་ནས་བོད་པར་དེ་དྲིན་ལན་འཇལ་ཆེད་བོད་པ་ལ་གོ་སྐབས་དེ་ཕུལ་རྒྱུ་ཡིན་པ་མུ་མཐུད་ངོ་སྤྲོད་གནང་གི་འདུག་སློབ་དཔོན Jansen ལགས་ནི་མི་ལོ་ཉི་ཤུ་གོང་ཙམ་ནས་བོད་སྐད་བོད་པའི་རིག་གཞུང་ལ་སློབ་སྦྱོང་གནང་ཡག་དབུ་བཙུགས་ནས་རྒྱ་གར་ལ་བོད་པའི་རིག་གཞུང་སྦྱོང་བརྡར་ཆེད་མི་ལོ་ལྔ་ཙམ་རྡ་རམ་ས་ལར་བཞུགས་མྱོང་ཡོད་པ་དང་ཉིས་སྟོང་བཅུ་བཞི་ལོར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག Netherlands དུ་ཆིབས་བསྒྱུར་གནང་སྐབས་ཁོང་གི་གསུང་བསྒྱུར་ཞུ་མྱོང་ཡོད་པ་དང་དེ་རྗེས་ཡང Brussels དུ་ཕེབས་སྐབས་ཁོང་གིས་བོད་སྐད་ཐོག་ནས Holland སྐད་ཐོག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་བསྒྱུར་གྱི་ཞབས་ཞུ་གནང་ཡོད་པ་རེད།

མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ཉིན་གྲངས་ལྔའི་རིང་ལ། ཀོ་རི་ཡའི་ཆོས་ཞུ་བ་བརྒྱ་ཕྲག་དུ་མ་ལ། སྤྱོད་འཇུག་ཆེན་མོ་དང། གྲུབ་མཐའ་རིན་ཆེན་ཕྲེང་བ་སོགས་ཀྱི་གསུང་ཆོས་སྩལ་འདུག་པའི་ཚན་པ་སོ་ལྔ་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། ང་ཚོས་རྒྱ་ཧ་ཅང་ཆུང་ས་ཞིག་ནས་བཤད་ན། བོད་དུ་དར་བའི་ནང་པའི་ཆོས་བརྒྱུད་ཁག་དང་གཡུང་དྲུང་བོན་དང་བཅས་པའི་སྤྱོད་ཕྱོགས་ཀྱི་ཉམས་ལེན་ལ་མཐུན་ཚབ་ཆེན་པོ་ཡོད་པ་དང། རྒྱ་གར་དུ་བྱོན་པའི་ནང་པའི་གྲུབ་མཐའ་བཞིའི་ངོས་ནས་བལྟས་ཀྱང། སྤྱོད་པའི་ཕྱོགས་ཕལ་ཆེར་མཐུན་པ་ཙམ་ཞིག་ཀྱང་མིན་པར། འགྲོ་བ་མིའི་རིགས་ཀྱི་ཆོས་ལུགས་དར་འཕེལ་བྱུང་བའི་ལོ་རྒྱུས་ཀྱི་ཁྲོད་དུ་བྱུང་བའི་ལྟ་གྲུབ་ཡོད་མཁན་གྱི་ཆོས་ལུགས་ཆེ་ཁག་ཕལ་མོ་ཆེ་ལྟ་བ་དང་སྤྱོད་པ་གཉིས་ལས་གྲུབ་པ་ཞིག་ཡིན་ལ། སྤྱོད་ཕྱོགས་ནས་བལྟས་ན། དེ་དག་ཕལ་ཆེར་གྱིས་མིའི་སྤྱི་ཚོགས་ལ་བྱམས་བརྩེ་སྤེལ་བའི་དམིགས་ཡུལ་བཟུང་ཡོད་པ་དང། བསམ་བློ་གཏོང་སྟངས་ཀྱི་དབང་གིས་སྡུག་བསྔལ་ལ་སྦྱོར་གྱི་ཡོད་སྟབས། ཟས་གོས་གནས་མལ་སོགས་རང་ལ་གང་ཞིག་འཛོམས་རུང་དེ་ག་རང་གིས་འདོད་པ་གང་བར་བྱེད་པའི་ཆོག་ཤེས་བསྟེན་པ་སྟེ། འདོད་རྔམ་ལ་བརྟེན་པའི་སྡུག་བསྔལ་ཉུང་འཕྲི་བྱེད་ཐབས་དང། བཟོད་སྒོམ་གྱི་ནུས་པ་ཇེ་མཐོར་བཏང་སྟེ་རང་སེམས་ཁོང་ཁྲོ་དང་ཞེ་སྡང་གིས་མནར་བའི་སྡུག་བསྔལ་ཇེ་ཉུང་དང་ཇེ་ཆུང་དུ་གཏོང་ཐབས་སོགས་མདོར་བསྡུས་ཏེ་བཤད་ན། སྐྱེ་བོ་གཞན་གྱི་ཚེ་སྲོག་འཕྲོག་པ་དང་ཁྱིམ་ཚང་དང། མི་སྒེར་གྱི་དཀའ་སྡུག་གིས་བསགས་སྒྲུབ་བྱས་པའི་དངོས་པོ་དང་ཁང་ཁྱིམ་ལ་སོགས་པ། མ་བྱིན་པར་ལེན་པ་སོགས་ལུས་ལ་བརྟེན་པ་དང། རྫུན་བཤད་པ་དང་ཕྲ་མ་གཉེར་བ། དམའ་འབེབས་དང་མཚང་འབྲུ་བ་ལ་སོགས་པ། ངག་ཚིག་གི་ནུས་པའི་གདུག་རྩུབ་ལ་བརྟེན་ནས

གང་ཐུབ་ཅི་ཐུབ་ཀྱིས་དཀོན་མཆོག་དེ་ཡི་སྤྱོད་པ་ལ་རྗེས་སུ་བསླབ་རྒྱུ་ཡིན་པ་དང། དེ་ཡི་འབྲས་བུར། མིའི་སྤྱི་ཚོགས་ལ་ཞི་བདེ་བསྐྲུན་རྒྱུར་ཕན་ཐོགས་ངེས་ཅན་ཞིག་འབྱུང་གི་ཡོད་པ་དང། དེ་ལྟར་འབྱུང་ཐུབ་པ་ཡིན་སྟབས། གོང་ས་རྒྱལ་བའི་དབང་པོ་མཆོག་ཉིད་ཀྱིས་འཛམ་གླིང་རང་བཞིན་གྱི་ཆོས་ལུགས་དེ་དག་ཕལ་ཆེར་ལ། གུས་པ་ལྷུར་བཞེས་གནང་གི་ཡོད་པ་དེ་ཡིན་ཕྱིར། ང་ཚོ་མགོན་པོ་མཆོག་ཉིད་ཀྱི་སྤྱོད་པ་ལ་རྗེས་སུ་བསླབ་པར་འདོད་མཁན་དག་གིས་ཀྱང། ཕྱོགས་འདི་ལ་གཟབ་ནན་བྱ་རྒྱུ་དེ་ནི་ཁོང་ཉིད་ཀྱིས་ང་ཚོར་ལམ་སྟོན་མཛད་པའི་བཀའ་སློབ་ཀྱི་ཡང་སྙིང་དེ་ཉིད་ཆགས་ཀྱི་ཡོད།

དེ་ལྟ་དེ་འདྲ་གི། ཅིག། མུ་ཏིག་བུ་ཞེ་དྲག་གཞོན་པ་དེ་ཚོའི་ནང་ལོགས་ལ། ད་གིན་ཞུས་པ་ནང་བཞིན་རེད་དངོས་གནས་རང་ཅིག་འདོད་ཆུང་ཆོག་ཤེས། ཨེ། ཁ་སོར་བུ་གའི་དཀའ་ཐུབ་སྤྱོད་མཁན་དེ་འདྲས་ཡོང་གི་འདུག་ཨ། ད་ག་ནང་བཞིན་གྱི་ཡིད་ཞུ་བྱེད་པའི་ནང་ལ་ཆགས་བཞག་ནས། དངོས་གནས་རང་ཅིག་གི་ད། གཞན་དོན་ལས་ཡ། དཀའ་བ་དང་དུ་བླངས་ནས་གཞན་གྱི་དོན་དུ་དཀའ་བ་དང་དུ་བླངས་ནས་འགྲོ་མཁན་དེ་འདྲས་མང་པོ་ང་ཚོ་ད་ཡང་ཡོད་རེད་དཔེར་ན་ཀི་ལི་ཀ་དེ།

ཡི་གེ། སྟོབས་ཆེ་ཚ་པོ་དེ་ནི་མེ་བ་ཆེ། ད་ཆུ་དང་བ་ལི་ཟས། ཆུ་དུང་ནི་བ་ལི་ཟས། འདུག་ཟས་ནི་ལོ་ང་སྡད་པ་རེད་ས། ཨེ་ང་ལི་ཟས་ནི་ང་ཐུ་བ་ཡོང་པ་རེད་ཟས་ཁྱེད་ང་ཐུ་བ་ཡོང་པ་རེད་ཟས་དུ། ཨེ་ང་ཁོང་ཐུ་བ་རེད། ཨེ་ང་ནི་དགེ་རེད་ཟས་ཆེ། ཨེ་ཁྱེད་རང་ལོ་ང་ཚ་རིང་ལས་ཨེ་ནི་ཡི་གེ། རིགས་གང་ལས་ཨེ་ནི་སྡད་པ་རེད་ཟས་དུ། ཨེ་ཁྱེད་རང་གར་ཆེ་ནི་ཞུ་བ་ཟས་ལ་ཡིན། དེའི་རིང་ནས་གར་ཆེ་ཞུ་བ་ཟས། ཨེ་ནི།

ཨཱ་ནི་བས་ཅིག། བས་ཕ་སོགས་པས། ཚར་གཅོད་པའི་ཤིང་ལོ་ཞུ་བསྟན་ན་ནོར་བ་རེད། ད་ལྟ་དེའི་རིགས་དགོས་ཡས་དེ་གལ་ཆེན་པོ་རེད་བཞག། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་རེས་ཀྱི་གྲུབ་མཐའི་སྐོར་གྱི་གསུང་ཆོས་འདིའི་འཁྲིད་གཞི་སྟེ། གྲུབ་མཐའ་རིན་ཆེན་ཕྲེང་བའི་ནང་དུ། ཕྱི་རོལ་མུ་སྟེགས་པ་སོགས་གནའ་བོའི་རྒྱ་གར་གྱི་གྲུབ་མཐའ་ཁག་གི་ལྟ་གྲུབ་ཀྱི་སྐོར་མདོར་བསྡུས་སུ་བསྟན་པ་དེ་དག་གྲུབ་ནས་ད་ནི་ནང་པ་སངས་རྒྱས་པའི་ཆོས་ལུགས་དང། དེའི་རྗེས་སུ་འབྲང་མཁན་གྱི་གྲུབ་མཐའ་མི་འདྲ་བ་དུ་མ་བྱུང་བ་དག་གི་ལྟ་སྒོམ་སྤྱོད་གསུམ་གྱི་ཁྱད་ཆོས་བྱེ་བྲག་པ་ཁག་གསེད་བཀྲོལ་བྱེད་པའི་དབང་དུ་བྱས་ན། ལོ་ངོ་སྟོང་ཕྲག་དུ་མའི་ཡར་སྔོན་གྱི་རྒྱ་གར་གྱི་སྐད་ཡིག་གཙོ་བོ་སྟེ་ལེགས་སྦྱར་གྱི་སྐད་ཡིག་དང་པཱ་ལིའི་སྐད་ཡིག་ཏུ་གྲགས་པ་དེ་དག་ལ་ཁྱད་པར་མེད་པར། སྟོན་པ་བཅོམ་ལྡན་འདས་དེ་ཉིད་ཀྱིས་ཐོག་མར་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་པ་དང། བར་དུ་བསྐལ་ཆེན་གྲངས་མེད་གསུམ་ལ་ཚོགས་བསགས་པའི་སྟོབས་ཀྱིས། རྡོ་རྗེ་གདན་གྱི་སྤོ་ལ། མངོན་པར་རྫོགས་པར་སངས་རྒྱས་ཏེ། གདུལ་བྱ་ལ་ཆོས་སྟོན་པར་མཛད་པ་སོགས་ཀྱི་མཛད་པ་ལ། མི་མཐུན་པ་མེད་པར་ཐུན་མོང་ཡོངས་གྲགས་ཆགས་ཀྱི་ཡོད། རྒྱུ་མཚན་དེ་འདྲའི་དབང་གིས། ལྟ་བའི་ཆ་ནས་ཅུང་ཟད་མི་འདྲ་བ་དང་ཕྱེད་ཙམ་མི་འདྲ་བ། ཆེས་མི་འདྲ་བ། རྦད་དེ་མི་འདྲ་བ་སོགས་ཀྱི་ཁྱད་པར་དང། འགལ་ཟླ་གང་ཞིག་ཡོང་གི་ཡོད་མེད་ལ་ལྟོས་པ་མེད་པར། མཐུན་ཕྱོགས་ཀྱི་བསླབ་སྤྱོད་བླངས་ཏེ། མིའི་སྤྱི་ཚོགས་ལ་ཞབས་འདེགས་སྒྲུབ་པ་དང། བྱས་རྗེས་འཇོག་པའི་གོ་སྐབས་ཡོད་པ་དེ་དག་དམ་འཛིན་བྱ་དགོས་པ་དང་ལྷག་པར་དུ། མི་དམངས་ཀྱི་དད་གུས་དང། ཆ་འཇོག་ཡིད་ཆེས་ཡོད་པའི་དགོན་སྡེ་ཁག་གིས་ནི། ལྟ་གྲུབ་མི་འདྲ་བའི་ཕ་རོལ་གྱི་ཆོས་ལུགས་དེ་དག་མཐུན་ལམ་བྱེད་ས་དང། གུས་བརྩི་བྱ་སའི་གྲོགས་ལྟ་བུར་མི་མཐོང་བར་ཚར་གཅོད་པ་དང། བསྒྲལ་བར་བྱེད་པའི་ཞིང་ལྟ་བུར་ངོས་འཛིན་གནང་སྲོལ་ཡོད་པ་དེ་ནི། ཆེས་མ་འགྲིག་པ་ཞིག་དང། གནོད་སེམས་ཀྱི་དབང་དུ་སོང་བའི། སྡིག་ཉེས་ཚབས་ཆེན་གསོག་བྱེད་ཀྱི་རྒྱུ་རྐྱེན་ཆགས་རྒྱུ་ཡིན་པས་ན། ཕྱོགས་དེ་དག་ལ་བོད་བརྒྱུད་ནང་བསྟན་གྱི་རྗེས་འཇུག་པ་དག་གིས་གཟབ་གལ་ཆེ་བའི་ལམ་སྟོན་གནང་གི་ཡོད། དེ་ཡང་མགོན་པོ་མཆོག་གིས་ནམ་རྒྱུན་ནས་ལམ་སྟོན་གནང་གི་ཡོད་པ་ལྟར། ནང་པ་སངས་རྒྱས་པའི་འཇིག་རྟེན་ཐམས་ཅད་རྒྱུ་ལས་སྐྱེ་བར་བཤད་པ་དང། དངོས་པོ་ཡོད་ཚད་རྒྱུ་དང་རྐྱེན་ལ་བརྟེན་ནས་འགྲུབ་ཀྱི་ཡོད་པར་གསུང་གི་ཡོད་པ་བཞིན། སངས་རྒྱས་བཅོམ་ལྡན་འདས་དེ་ཡང་གདོད་མ་ཉིད་ནས་སངས་རྒྱས་ཀྱི་ངོ་བོར་ཡོད་པ་ཞིག་མིན་ལ། ལྷ་དང་དཀོན་མཆོག་གང་ཞིག་གི་མཐུ་དང་ནུས་པ་ལ་བརྟེན་ནས་སྐྱོན་ཀུན་ཟད་དང། ཡོན་ཏན་ཀུན་ལྡན་གྱི་མི་ཞིག་ཆེད་དུ་བཟོ་འགོད་བྱས་པ་དེ་འདྲ་ཡང་མིན་པས། རང་ཅག་ལྟ་བུའི

ཅེས་པཱ་ལིའི་གི་གཞུང་དང། ད་ག་ནང་བཞིན་གྱི་བི་གའི་ལེགས་སྦྱར་གྱི་གཞུང་ཚང་མའི་ནང་ལོགས་ད་དེའི་རིགས་ག་ས་བོར་བི་གའི་གཟིགས་ཚུལ་གསུང་སྟངས་བས་ད་གཅིག་པ་ཡིན་པ་རེད་གཅིག་གྱུར་ད་སྟོན་པ་མཉམ་མེད་ཤཱཀྱའི་རྒྱལ་པོ་ད་ག་ད་ག་ས་ག་མོའི་ཞུས་པ་ནང་བཞིན་རེད་སངས་རྒྱས་པའི་ཆོས་དེ་རྒྱུ་དང་འབྲས་བུ་ཟེར་ནས་འགྲོ་བསྡད་ཀྱི་ཡོད་རེད་སངས་རྒྱས་ཟེར་ལབ་ནས་ཐོག་མ་ཉིད་ནས་ཨེ་ནི་སངས་རྒྱས་ཟིན་ཟིན་པ་དེ་འདྲ་གཅིག་མིན་པ། ང་རང་ཚོ་ནང་བཞིན་གཅིག་གི་སེམས་ཅན་གཅིག་ཨེ་ནི། སེམས་ལ་ཡར། བསྒྱུར་བཅོས་བཏང་ནས། དེ་འདྲའི་གི་ཐོག་ནས། ཨེ་ནི། སེམས་ཀྱི་ཡོན་ཏན། གོང་ནས་གོང་དུ་ཁྱད་ཞུགས་པའི་སྒོ་ནས། ཨེ་ནི་སྐྱོན་གྱི་རིགས་བསལ་ནས་ད་སངས་རྒྱས་པ་གཅིག། ཐེག་པ་གོང་འོག་ཚང་མ་ལ་ད་གསུང་གི་ཡོད་རེད་བ། བྱས་དེ་འདྲ་ཡིན་དུས་ཙ་ན། ད་སྟོན་པ་མཉམ་མེད་ཤཱ་ཀྱའི་རྒྱལ་པོ་དེ་ཉིད།

ད་ཕེ་ཤི་ཤམ་ལ་ཕེ་ཤི་ཤམ་ལ་ཡོད་རེད། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་འཇམ་དཔལ་ཕུན་ཚོགས་ལགས་སྙན་སྒྲོན་ཞུ་གནང་གི་རེད། གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང་རྣམ་གྲྭ་ཐུབ་བསྟན་ཡར་འཕེལ་ལགས་ཀྱིས་རྩོམ་སྒྲིག་གནང་བའི་ཁ་བྱང་དུ་ལྷ་སའི་སྔོན་བྱུང་བདེན་དཔང་ཞེས་པའི་རྩོམ་དེབ་ཀྱི་ལེ་ཚན་གོང་མའི་ཞུ་མཚམས། ང་གཅིག་རིས་མེད་ལྷ་ཁང་བཅུ་གཉིས་ཀྱི་ལོ་རྒྱུས་སྙིང་བསྡུས་ཞེས་པའི་ལེ་ཚན་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན། བཅུ་གཅིག་ཀརྨ་དགོན་གསར་ནི་ཀརྨ་ཞྭ་དམར་སྐུ་ཕྲེང་བཞི་པ་ཆོས་ཀྱི་གྲགས་པས་བསྐུལ་མ་གནང་དོན་ཕྱི་ལོ་ཆིག་སྟོང་ལྔ་བརྒྱ་བཅུ་མེད་གསུམ་ལོར་རིན་སྤུངས་སྡེ་པ་དོན་ཡོད་རྡོ་རྗེས་ལྷ་སའི་གྲོང་ཁྱེར་གྱི་ཤར་ངོས་ས་ནག་མར་སེ་འབྲས་དགེ་གསུམ་གྱི་ཁ་གནོན་དུ་དགོན་གསར་ཐུབ་བསྟན་ཆོས་འཁོར་ཟེར་བ་བཏབ་པ་འདིར་ཡོངས་གྲགས་སུ་ཀརྨ་དགོན་གསར་ཞེས་འབོད། འདི་མཇུག་སྐྱོང་མ་ཐུབ་པའི་ལོ་རྒྱུས་ཀརྨ་པའི་རྣམ་ཐར་ནང་གསལ་ཞིང་ལོ་རྒྱུས་ལ་ལར་སེ་འབྲས་གཉིས་ཀྱི་ཁ་གནོན་དུ་དམིགས་ཏེ་ཤུན་གདོང་དཀར་རྫོང་བརྩིགས་པ་ཞེས་སོགས་གསལ་བཞིན་གདན་ས་གསུམ་གྱི་ཁ་གནོན་ཀརྨ་དགོན་གསར་ཟེར་བ་གསར་རྒྱག་བྱས་ཏེ་ཡུན་རིང་མ་སོང་བར་སེ་འབྲས་དགེ་གསུམ་གྱི་དགེ་འདུན་པས་བཤིག་པ་དང་ས་ཆ་དེའི་རྒྱུད་ལ་ཀརྨ་དགོན་གསར་ཞེས་མིང་ཐོགས། དེང་སྐབས་ས་གནས་དེའི་མིང་དུ་ཀརྨ་ཀུན་བཟང་ཞེས་འབོད་བཞིན་འདུག་པ་བཅས་སོ། བཅུ་གཉིས། ས་སྐྱའི་ཕོ་བྲང་གསར་པའི་ལྷ་ཁང་ནི། ལྷ་ལྡན་གཙུག་ལག་ཁང་གི་ནུབ་ངོས་དང་ཇུས་ཏིང་གླིང་གི་ལྷོ་ངོས་ཉེ་འགྲམ་དུ་གནས་ཤིང་རྒྱ་ཁྱོན་ཀ་གཉིས་ཀྱི་སའི་ལྷ་ཁང་ནང་རྟེན་གཙོར་འཇམ་མགོན་ས་སྐྱ་པཎ་ཆེན་གྱི་འདྲ་སྐུ་སྨན་འདམ་ལས་གྲུབ་པའི་འདྲ་སྐུ་མི་ཚད་མ་དང་ས་སྐྱ་གོང་མ་རྣམ་ལྔའི་འདྲ་སྐུ་ཁྲུ་གང་ཙམ། བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པའི་སྐུ་བརྙན་འབུམ་པོད་སོགས་བཞུགས་སུ་གསོལ་ཞིང། རྒྱལ་དབང་སྐུ་ཕྲེང་བཅུ་གསུམ་པའི་སྐབས་ཀྱི་སྤྱན་གསལ་ཀུན་འཕེལ་ལགས་ཀྱི་མི་བརྒྱུད་ནས་ས་ཁང་འདི་དག་དཔལ་ས་སྐྱ་དགོན་པར་འབུལ་སྦྱོར་མཛད་ཅིང་ས་སྐྱ་དགོན་ནས་རྒྱུ་སྦྱོར་གྱིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་ལྷ་ཁང་གསར་བཞེངས་གནང་ཞིང་དེང་སྐབས་དགེ་འདུན་ཞལ་གྲངས་གཉིས་ཀྱིས་ས་ལུགས་ཕྱག་བཞེས་མཛད་བཞིན་ཡོད་པ་བཅས་སོ། ང་གཉིས། རིས་མེད་བཙུན་དགོན་ཁག་དགུ་ཡི་ལོ་རྒྱུས་སྙིང་བསྡུས། དང་པོ། མཚམས་ཁུང་བཙུན་དགོན་ནི་ལྷ་སའི་ལྷོ་ཕྱོགས་གླིང་སྐོར་ལམ་གྱི་ཉེ་འགྲམ་དུ་གནས་ཤིང། ཐོག་མར་སྤྱི་ལོའི་དུས་རབས་བདུན་པའི་ནང་ཆོས་རྒྱལ་སྲོང་བཙན་སྒམ་པོས་ཕྱག་བཏབ་ཅིང། དེར་ཆོས་རྒྱལ་རང་ཉིད་སྐུ་མཚམས་སུ་བཞུགས་གནང་མཛད། ཕྱིས་གྲུབ་ཆེན་ཀུ་ཅོར་རྟོགས་ལྡན་པས་མཚམས་ཁུང་བཙུན་དགོན་ཆུང་ངུ་ཞིག་ཕྱག་བཏབ་ཅིང། གནས་འཛིན་དུ་བཙུན་མ་བཅུ་སྐོར་ཁོང་གི་ཞལ་སློབ་ཏུ་བཞུགས་པར་ཕྱིས་མཚམས་ཁུང་ཨ་ནི་དགོན་པ་ཞེས་གྲགས། རྟེན་གཙོ་ལྷ་མོའི་ཞལ་འབག་འདམ་སྦྱར་མ་དང་ཆོས་རྒྱལ་གྱི་མཚམས་ཁུང་དུ་རྡོ་ནག་ལས་གྲུབ་པའི་ཆོས་རྒྱལ་ཉིད་ཀྱི་ཕྱག་བཟོ་ཆོས་རྒྱལ་ང་འདྲ་མ་སོགས་བཞུགས། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་གོང་དུ་བཙུན་མ་ཞལ་གྲངས་བརྒྱ་དང་ཉི་ཤུ་རྩ་བདུན་ཙམ་ཡོད། ད་ཡོད་བཙུན་མ་ཞལ་གྲངས་བརྒྱ་དང་བཅུ་མེད་དགུ་ནས་རི་བོ་དགེ་ལྡན་པའི་སྔགས་ཕྱོགས། ཕྱག་བཞེས་གནང་གི་ཡོད། གསུམ་པ། གར་དགོན་བསམ་གཏན་གླིང་ནི་ལྷ་ས་གྲོང་ཁྱེར་གྱི་ཉང་བྲན་ཕུ་རུ་གནས་ཤིང། འདི་ནི་སྤྱི་ལོ་ཆིག་སྟོང་བརྒྱ་དང་བཅུ་གསུམ་ལོར་ཕ་དམ་པ་སངས་རྒྱས་ཀྱིས་ཕྱག་བཏབ་ཅིང་ཕ་དམ་པ་དགོན་པ་ཆགས་ཡུལ་དུ་ཕེབས་སྐབས་མ་དང་མཁའ་འགྲོ་རྣམས་ཀྱིས་གར་འཁྲབ་པར་གཟིགས་པས་གར་དགོན་ཞེས་མཚན་གསོལ། ཐོག་མར་གྲུབ་མཐའ་ཞི་བྱེད་དང་སྤྱི་ལོ་ཆིག་སྟོང་བདུན་བརྒྱ་དགུ་བཅུ་གོ་གཉིས་ཙམ་ལ་བཙུན་མ་རྣམས་ནས་བྲག་རི་མཁན་ཆེན་གྱི་ཞབས་ལ་གཏུགས་ཏེ་རི་བོ་དགེ་ལྡན་པའི་ཕྱག་བཞེས་མཛད་པར་གྱུར། སྔོན་དགོན་བདག་བྲག་རི་བླ་བྲང་ནས་གནང་ཞིང་རྟེན་གཙོར་ཛི་ཁྱིམ་གྱི་ཕ་དམ་པ་སངས་རྒྱས་ཀྱི་སྐུ་བརྙན་བྱིས་པ་ལོ་གཉིས་ཙམ་སོགས་བཞུགས། དགོན་འདིར་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་པར་བཙུན་མ་ཞལ་གྲངས་བརྒྱ་དང་བདུན་ཅུ་སྐོར་ཡོད་ལ་དེང་བཙུན་མ་སུམ་ཅུ་ཙམ་མཆིས་པ་བཅས་སོ། གསུམ་པ་ཉང་བྲན་ཆུ་བཟང་རི་ཁྲོད་ནི་སེ་རའི་གཡོན་ངོས་རི་གཤམ་དུ་ཆགས་ཤིང་སྤྱི་ལོ་ཆིག་སྟོང་དྲུག་བརྒྱ་དགུ་བཅུ་གོ་དྲུག་ལོར་སྡེ་སྲིད་སངས་རྒྱས་རྒྱ་མཚོས་ཡུམ་གྱི་ཚོགས་བསགས་སྒྲིབ་སྦྱང་གནང་སར་ཕྱག་བཏབ་དེ་ནས་ཆུ་བཟང་བླ་མ་དང་སྟག་ཕུ་ཡོངས་འཛིན་ཡེ་ཤེས་རྒྱ་མཚོ་ཕེབས་ནས་དགོན་འདི་རྒྱ་བསྐྱེད་བྱུང། སྔར་སེ་ར་ནས་དགེ་སློང་བརྒྱད་རེ་གཏན་བཞུགས་གནང་དགོས་སྲོང་བཙན་སྒམ་པོས་གཏེར་ནས་བཞེས་པའི་རྡོ་སྐུ་རྟེན་གཙོར་བཞུགས། རྒྱལ་དབང་ལྔ་པ་ཆེན་པོ་མཆོག་ནས་འདིར་ཞབས་བཅགས་མྱོང་ཞིང་རི་ཁྲོད་འདིའི་ལྟག་ཏུ་བྱ་རྒོད་ཆུ་མིག་ཅེས་ཆུ་བཟང་བ་ཞིག་ཡོད་པར་བྱ་རྒོད་ཀྱིས་ཆུ་བཏུངས་པ་རྒྱལ་དབང་ལྔ་པ་ཆེན་པོས་གཟིགས་པས་ཆུ་མིག་འདིར་བྱ་རྒོད་ཆུ་མིག་དང། རི་ཁྲོད་འདིར་ཆུ་བཟང་ཞེས་མཚན་གསོལ། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་ལོར་ཉམས་གསོ་དང་བཅས་བཙུན་དགོན་དུ་བསྒྱུར། དེར་བཙུན་མ་བདུན་ཅུ་སྐོར་ཡོད། བཞི་བ། ནེའུ་ཆུང་རི་ཁྲོད་ནི་ལྷ་ས་དོག་སྡེའི་ཕུའི་ཤར་ངོས་རི་ལྡེབས་སུ་ཆགས་ཤིང། དེ་ནི་སྤྱི་ལོའི་དུས་རབས་བཅུ་གཉིས་པའི་ནང་ཞང་གཡུ་བྲག་པའི་སློབ་མ་རབ་འབྱམས་ཆོས་རྗེས་ཕྱག་བཏབ། དགོན་དེ་ཆགས་ཡུལ་དུ་ནེའུ་གསིང་ཆུང་ངུ་ཞིག་ཡོད་པས་ནེའུ་ཆུང་རི་ཞེས་དང། ཡང་གནས་དེར་མི་ཆུང་གི་དབྱིབས་འདྲ་བ་ཞིག་ཡོད་པས་མི་ཆུང་རི་དང། ཡང་ཉིན་ཞིག་རབ་འབྱམས་ཆོས་རྗེའི་གཏོར་ཆས་ཀྱི་སྣོད་བྱ་ནེ་ལེས་ཁྱེར་ཏེ་དགོན་པ་ཆགས་ཡུལ་འདིར་བསྐྱལ་བས་ནེ་ཆུང་རི་ཞེས་མཚན་ཆགས་སྐད། སྔོན་དགོན་བདག་སེ་ར་བླ་སྤྱིས་གནང་ཞིང་བཙུན་མ་བརྒྱ་དང་བརྒྱད་ཅུ་ནས་བརྒྱ་དང་ཉི་ཤུ་རྩ་ལྔ་ཡོད་ལ་དེང་སྐབས་བཙུན་མ་བརྒྱད་ཅུ་གྱ་བརྒྱད་ནས་དགེ་ལྡན་པའི་ཕྱག་བཞེས་མཛད་བཞིན་ཡོད། གནས་ཀྱི་བླ་མ་འགྲོ་མགོན་གཡུ་བྲག་པ་ཡིན། རྟེན་གཙོར་ཐུགས་རྗེ་ཆེན་པོ་བཅུ་གཅིག་ཞལ་སོགས་བཞུགས་སོ། ལྔ་པ། གནས་སྒོ་གདོང་བཙུན་དགོན། མཚན་རྒྱས་པར་གནས་གདོང་འཇམ་གླིང་དགོན་ཞེས་ཞུ། དོག་བདེའི་ཤར་ནས་གནས་ནང་ཞེས་པར་སོང་ན་ནག་གངས་གྲོང་ཚོའི་བྱང་ངོས་རི་ལྡེབས་སུ་ཆགས། དེ་ནི་དུས་རབས་བཅོ་བརྒྱད་པའི་དུས་མཇུག་ཏུ་མཁར་རྡོ་ཀུན་མཁྱེན་གསུམ་པ་རིག་འཛིན་ཆོས་རྡོར་རམ་ལ་ལར་ཤར་ཆེན་ནམ་མཁའ་རྒྱལ་མཚན་ནས་ཕྱག་བཏབ་ཅེས་འཁོད། རི་ཁྲོད་འདི་ཐོག་མར་ཡུལ་འདིའི་ཕུ་ལ་ཟངས་མདོག་དཔལ་རི་ཞེས་རི་སྐོར་རྒྱག་ས་དང། གུ་རུའི་སྒྲུབ་ཕུག་སོགས་ཡོད་སར་གནས། རྗེས་སུ་རྐུན་ཇག་གིས་རྐྱེན་བྱས་ཏེ། གནས་ནང་གི་བཙུན་དགོན་དང་གནས་སྒོ་གདོང་གི་གྲྭ་པའི་བཞུགས་གནས་བརྗེས་པ་ཡིན། དགོན་བདག་མཁར་རྡོ་བླ་བྲང་ཡིན། དེང་བཙུན་མ་བཞི་བཅུ་ཡོད། རྟེན་གཙོར་གསར་བཞེངས་གནང་བའི་འཕགས་པ་ལོ་ཀེ་ཤྭ་ར་སོགས་བཞུགས་སོ། གསན་མཁན་རྣམ་པ་ཚོ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། དྲུག་པ། རག་བཙུན་དགོན་ནི་ལྷ་ས་གྲོང་ཁྱེར་ཁོངས་རྔ་ཆེན་ཤང་རྔ་ཆེན་གློག་ཁང་གི་ཉེ་འདབས་སུ་གནས་ཤིང། དེ་ནི་སྤྱི་ལོའི་དུས་རབས་བཅོ་བརྒྱད་པའི་ནང་སྡེ་དཔོན་མདོ་མཁར་བའི་མི་ངོ་བཙུན་མ་ཞིག་གིས་ཕྱག་བཏབ་གནང་མཛད་ཅིང། རག་ཤག་ནས་བདག་འཛིན་གནང་བཞིན་ཡོད་ལ། བོད་རབ་བྱུང་བཅུ་དྲུག་པའི་ས་ཕག་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རག་ཤག་གི་མི་ངོ་བཙུན་མ་དཔོན་གཡོག་ཞལ་གྲངས་གཉིས་ཡོད་འདུག་ཅིང།

བརྒྱད། མཁར་རྔ་གདོང་བཙུན་དགོན་ནི་ཕོ་བྲང་པོ་ཏཱ་ལའི་ཤར་ངོས་རི་ཟུར་དུ་གནས་ཤིང། རིག་གསར་སྐབས་ཡུན་རིང་ལྷ་ཁང་རྩ་གཏོར་བཏང་དེ་ལྷ་སྐུ་རྣམས་བཙོག་ཆུའི་འགྲོ་ཡུར་ཁག་གི་རྡོ་ཟམ་དུ་བརྒྱབ་ཅིང། ཆོས་དད་ཅུང་སླར་གསོ་བྱུང་རྗེས་ཆོས་རྒྱལ་སྲོང་བཙན་སྐབས་རབ་གནས་ཕོག་པར་གྲགས་པའི་རྡོ་བརྐོས་ཀྱི་ཤཱཀྱ་ཐུབ་པའི་གཙོ་བྱས་དང་གུ་རུ་མཚོ་སྐྱེས་རྡོ་རྗེ། ཁྲོ་བོ་མི་གཡོ་བ།

བཞེངས་ན་བྱང་འབྲོག་ཡངས་པར་བཞེངས་པ་ལས་ས་གཞན་ལ་མི་ཤོང་བས་བྱང་འབྲོག་ཡངས་པར་བཞེངས་ན་རྒྱལ་བློན་ཀུན་གྱི་ལོངས་སྤྱོད་དབུས་སུ་བྱེད་པས་ལྷ་ཁང་སྟོང་པར་ལུས་འགྲོ། སྐར་མ་ཆུང་བའི་རྒྱ་ཙམ་ཞིག་བཞེངས་ན་གནས་འདིར་གནས་འདིར་བརྩིག་ཆོག་པ་འདུག་ཅེས་ཞུས་པས་སྐར་ཆུང་རྡོ་རྗེ་དབྱིངས་ཀྱི་ལྷ་ཁང་ཞེས་པའི་མཚན་ཐོགས། དཀོར་བདག་རྒྱལ་པོ་པེ་ཧར་ལའང་སྐར་ཆུང་རྒྱལ་པོ་ཞེས་པའི་མཚན་ཐོགས་རྒྱང་གྲགས་ཕྱེད་ཀྱི་རྨང་བཏིང་ནས་ཕོ་བྲང་ཐོག་གསེར་ཟངས་ཀྱི་རྒྱ་ཕིབས་དང་བཅས་པ་ཡོད་ཅེས་གྲགས། དེའི་ཉེ་འཁྲིས་སུ་བཙུགས་པའི་རྡོ་རིང་ལ་ཡང་གཙུག་ལག་ཁང་གི་མིང་བཏགས་ཏེ་སྐར་ཆུང་རྡོ་རིང་དུ་འབོད། དུས་ནམ་ཞིག་ལ་གཙུག་ལག་ཁང་འདི་ཆུས་འཇིག་པ་དང་ལྷ་ཁང་ཆུང་ངུ་ཞིག་ནང་དགེ་སློང་ཁ་ཤས་བཞུགས་པར་གྲགས། དེ་ནས་དགེ་སློང་དེ་རྣམས་ཀྱང་བཞུགས་མི་ཐུབ་པར་གྱུར་མཚམས་ལ། ཕར་རྒྱབ་ཀྱི་ཨ་ནི་གྱང་རལ་ཞེས་པའི་བཙུན་མ་རྣམས་གནས་དེར་སྤོས་རྗེས་འབྲུག་པ་བཀའ་བརྒྱུད་ཀྱི་བཙུན་དགོན་སངས་རྒྱས་དགོན་པ་ཞེས་པའི་མཚན་ཐོགས་པ་ཡིན། རིག་གསར་སྐབས་གཏོར་བཤིག་སོང་བའི་གྱང་རོའི་སྟེང་དེང་གསར་བཞེངས་གནང་བ་ཅུང་ཟད་མཇལ་རྒྱུ་ཡོད། ང་གསུམ་རིས་མེད་རི་ཁྲོད་ཁག་བཅུ་དགུ་ཡི་ལོ་རྒྱུས་སྙིང་བསྡུས། ང་གསུམ་རིས་མེད་རི་ཁྲོད་ཁག་བཅུ་དགུ་ཡི་ལོ་རྒྱུས་སྙིང་བསྡུས། དང་པོ། དགེ་འཕེལ་རི་ཁྲོད་ནི་ལྷ་ས་འབྲས་སྤུངས་དགོན་གྱི་རྒྱབ་རིའི་སྟེང་དུ་ཆགས་ཤིང། ཕྱི་ལོ་ཆིག་སྟོང་དྲུག་བརྒྱ་བཅུ་བདུན་ལོར་པཎ་ཆེན་སྐུ་ཕྲེང་བཞི་པ་བློ་བཟང་ཆོས་རྒྱན་གྱིས་ཕྱག་བཏབ། དེ་གར་པཎ་ཆེན་བློ་བཟང་ཆོས་རྒྱན་དང་ཀུན་མཁྱེན་འཇམ་དབྱངས་བཞད་པ། གྲུབ་ཐོབ་དཔའ་བོ་རྡོ་རྗེ། ཀློང་རྡོལ་བླ་མ་རིན་པོ་ཆེ། ཡོངས་འཛིན་ཡེ་ཤེས་རྒྱལ་མཚན། རྒྱལ་དབང་ལྔ་པ་ཆེན་པོ་སོགས་ཀྱི་སྒྲུབ་ཁང་མང་དག་ཡོད། རྒྱལ་དབང་ལྔ་པ་ཆེན་པོས་རི་ཁྲོད་དུ་སྦྱང་བསྙེན་མཛད་སྐབས་དབང་སྡུད་མེ་ཏོག་ཅེས་པའི་མེ་ཏོག་ཡ་མཚན་ཅན་དུ་མ་ཤར་བ་ཕྱིས་ཚང་མའི་མཐོང་ཆོས་སུ་ཡོད་པར་གྲགས། རྒྱལ་དབང་བསྐལ་བཟང་རྒྱ་མཚོས་དགེ་འདུན་དྲུག་ཅུ་རེ་ལྔ་གཏན་འབེབས་གནང། རྒྱལ་དབང་བཅུ་གསུམ་པ་ཆེན་པོས་འབྲས་སྤུངས་སྔགས་པ་གྲྭ་ཚང་གི་བཤེས་གཉེན་བསྐལ་བཟང་གནས་ཀྱི་བླ་མར་བསྐོ་བཞག་གནང་བ་བཅས་སོ། གཉིས་པ། ལྷ་ལུང་རི་ཁྲོད་ནི་གནས་ཆུང་དགོན་ནས་སྤྱི་ལེ་གསུམ་ཙམ་གྱི་སར་གནས་ཆུང་རི་རྒྱུད་ཀྱི་ཤར་ངོས་སུ་ཆགས་ཤིང་དེ་ནི་ལྷ་ལུང་དཔལ་གྱི་རྡོ་རྗེ་བཞུགས་མྱོང་བའི་བྲག་ཕུག་ཡོད་སར་དུས་རབས་བཅུ་དགུ་པའི་དུས་མཇུག་ཏུ་གནས་ཆུང་སྐུ་རྟེན་ཤཱཀྱ་ཡར་འཕེལ་གྱིས་རི་ཁྲོད་བཏབ་སྟེ་གྲྭ་གྲངས་བཅོ་ལྔ་བཙུགས། དགོན་བདག་གནས་ཆུང་གྲྭ་ཚང་ཡིན། དེང་སྒྲུབ་ཁང་ཙམ་ལས་རིག་གསར་སྐབས་གཏོར་བཤིག་གིས་ཉམས་གསོ་ཞུ་ཐུབ་མེད་ལ་རི་ཁྲོད་ཀྱི་ཉེ་འདབས་ས་ཕུང་སྒང་ཞེས་པའི་གྲོང་ཚོ་འདིར་སྔོན་མིང་གླིང་བུ་ཐང་ཞེས་ཟེར། དེའི་གོ་དོན་ནི་བཙན་པོ་གླང་དར་གྱི་དབུ་ལ་རྭ་ཅོ་ཡོད་པ་འགེབས་ཆེད་དུ་དབུ་སྐྲ་ལྷས་མ་རྒྱབ་པའི་བཤད་སྲོལ་འདི་དྲངས་སྲོལ་འདུག་ལ་རྒྱལ་པོ་གླང་དར་བཀྲོངས་སྐབས་ལྷ་ལུང་དཔལ་རྡོར་རི་ཁྲོད་འདིར་བཞུགས་པས་ལྷ་ལུང་རི་ཁྲོད་ཅེས་མིང་ཐོགས་ཚུལ་ཡང་གསལ་ལོ། གསུམ་པ། དགོན་པ་གསར་རི་ཁྲོད་ནི་ལྷ་ས་གྲོང་ཁྱེར་གྱི་ནུབ་ངོས་བྲག་རི་ཁུལ་གྱི་རི་ལྡེབས་སུ་གནས་ཤིང་འདི་ནི་སྤྱི་ལོའི་དུས་རབས་བཅོ་བརྒྱད་པའི་ནང་པཎ་ཆེན་སྐུ་ཕྲེང་བདུན་པའི་ཡུམ་བློ་བཟང་ཆོས་ཀྱི་སྒྲོན་མས་ཕྱག་བཏབ། གཏེར་བློན་དུ་བཞུགས་པའི་གནས་ཀྱི་བླ་མ་སྐུ་ཕྲེང་དང་པོ་ཡེ་ཤེས་སྙན་གྲགས་མཆོག་རི་ཁྲོད་འདིར་གདན་དྲངས་ཏེ་ཐོག་མར་དགེ་འདུན་བཞི་གྲྭ་གཅིག་ནས་རིམ་བཞིན་རྒྱུན་བཞུགས་དགེ་སློང་ཞལ་གྲངས་བཅུ་གསུམ་དུ་གཏན་འབེབས་མཛད། སྔོན་འབྲས་སྤུངས་སྔགས་པའི་ཁོངས་ཡིན་ལ་ད་ལྟ་ཉམས་གསོ་ཞུ་ཐུབ་མེད། ལྔ་བ། དགོན་པ་གསར་རི་ཁྲོད་ལྷ་ས་གྲོང་ཁྱེར་གྱི་བྱང་ངོས་བྲག་རི་ཁུག་དང་འབྲས་སྤུངས་གཉིས་ཀྱི་བར་དགོན་པ་གསར་རྩེ་དང་དགོན་པ་གསར་ཤོད་གཉིས་ཡོད། དགོན་གསར་ཤོད་རི་ཁྲོད་ནས་སྐར་མ་བཅོ་ལྔ་ཙམ་འཛེགས་ན་སེ་ར་བྱ་བྲལ་ཁང་ཚན་གྱི་ཁོངས་དགོན་གསར་རྩེའི་རི་ཁྲོད་དེ་ཆགས་ཤིང། དགོན་པ་གསར་རྩེ་བཀྲ་ཤིས་ཐེག་ཆེན་གླིང་ཐོག་མར་ཕྱག་བཏབ་མཁན་ནི་དགོན་གསར་རིན་པོ་ཆེའི་སྐུ་ཕྲེང་དང་པོ་སེར་བྱེས་བྱ་བྲལ་ཁང་ཚན་གྱི་དགེ་བཤེས་བློ་བཟང་སྙན་གྲགས་ལགས་ཞུ་བས་ཕྱག་བཏབ། དགུང་ལོ་ཆུང་དུས་དབུས་སུ་ཕེབས་ནས་སེར་བྱེས་གྲྭ་ཚང་དུ་སློབ་གཉེར་གནང་དེ་དགེ་བཤེས་ཐོན་ནས་བླ་མ་དུ་མའི་དྲུང་ནས་མདོ་སྔགས་ཀྱི་གཞུང་ལ་གསན་ཐོག་སེ་ར་རྩེ་དང་ཀེའུ་ཚང་ར་ཁ་བྲག་མཁར་རྡོ་སོགས་ཉེ་འཁོར་གྱི་རི་ཁྲོད་མང་པོར་སྒྲུབ་པ་མཛད། ལྕགས་རི་ངག་དབང་དོན་གྲུབ་སྐུ་གཤེགས་ཁར་དམ་པ་དེའི་སྐུ་ཚབ་ཏུ་བསྐོ་གཞག་གནང་བ་ལྟར་དགོན་གསར་བཀྲ་ཤིས་ཐེག་ཆེན་གླིང་དུ་སྐུ་ཚེ་མཐའ་མའི་བར་རྒྱུན་བཞུགས་གནང། སྤྱི་ལོ་ཆིག་སྟོང་བདུན་བརྒྱ་བརྒྱད་ཅུ་ལོར་སྐུ་གཤེགས། རི་ཁྲོད་འདི་ཡང་རྒྱལ་ཕུང་དམངས་བསླུས་ཀྱི་རིག་གསར་སྐབས་གཏོར་བཤིག་གིས་ད་ལྟ་གྱང་ཤུལ་ཙམ་ལས་ཉམས་གསོ་གང་ཡང་ཞུ་ཐུབ་མེད་པ་བཅས་སོ། གསན་མཁན་རྣམ་པ་ཚོ། ཐེངས་འདིའི་ལེ་ཚན་བརྒྱུད་བསྒྲགས་ཞུས་ཟིན་པ་ཡིན། ལེ་ཚན་རྗེས་མར་གོང་འཕྲོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན། ལེ་ཚན་འདི་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་ཕྲན་བྱམས་པ་ཕུན་ཚོགས་ཡིན། ཐེངས་འདིའི་ལས་རིམ་མཇུག་བསྡོམས་མ་ཞུས་གོང་གསར་འགྱུར་སྙིང་བསྡུས་ཁག་ཅིག་གོ་མི་ཡར་འགྲོས་ནས་སྙན་སྒྲོན་ཞུ་གི་ཡིན། བོད་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། ནེའུ་ཙི་ལན་གྱི་སྲིད་བློན་གསར་པ Chris Hipkins མཆོག་ལ་དགའ་བསུའི་འཚམས་འཕྲིན་བསྩལ་གནང་འདུག་དེ་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་ལོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་བཞི་ཉིན་ནེའུ་ཙི་ལན་གྱི་སྲིད་བློན་གསར་པ་སྐུ་ཞབས Chris Hipkins མཆོག་ལ་དགའ་བསུའི་འཚམས་འཕྲིན་ཅིག་བསྩལ་གནང་ཡོད་པའི་ནང་མགོན་པོ་གང་ཉིད་མཆོག་གིས། ངོས་རང་སྐུ་ཉིད་ཀྱི་མཛེས་སྡུག་ལྡན་པའི་རྒྱལ་ཁབ་ཏུ་ཐེངས་ཤས་བཅར་རྒྱུ་བྱུང་ལ་སྐབས་དེར་ངོས་ཀྱིས་འགྲོ་བ་མིའི་རིགས་གཅིག་གྱུར་གྱི་འདུ་ཤེས་གོང་མཐོར་གཏོང་རྒྱུ་དང་ཆོས་ལུགས་མཐུན་སྒྲིལ་ཡོང་ཐབས་སུ་འབད་བརྩོན་བྱེད་བཞིན་པར་མི་དམངས་ཚོས་ཐུགས་སྣང་ཆེན་པོ་གནང་བཞིན་ཡོད་པ་མཐོང་དུས་སེམས་ནང་ཚོར་སྣང་དམིགས་བསལ་བྱུང་ཞེས་བཀའ་སྩལ་གནང་བ་དང་དེང་སྐབས་འཛམ་གླིང་ལ་དཀའ་ངལ་ཧ་ཅང་ཆེན་པོ་འཕྲད་བཞིན་པའི་སྐབས་དེར། སྐུ་ཉིད་ཀྱིས་ནེའུ་ཙི་ལན་གྱི་མི་མང་གི་དགོས་མཁོ་དང་མངོན་འདོད་སྒྲུབ་ཆེད་འབྱུང་འགྱུར་གྱི་དཀའ་ངལ་ཁག་ལ་གདོང་ལེན་གནང་ཐུབ་པའི་སྨོན་ལམ་ཞུ་རྒྱུ་ཡིན་ཞེས་འཚམས་འཕྲིན་ཕྱག་བྲིས་འདི་ནང་བཀོད་གནང་ཡོད་པ་རེད། ཡང་བོད་མི་མང་སྤྱི་འཐུས་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་ལགས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་གསུམ་ནས་ཉི་ཤུ་བཞི་བར་ཉིན་གྲངས་གཉིས་རིང་རྒྱ་གར་ཡུ་པི་མངའ་སྡེའི་ནང་ཡོད་པའི་བོད་མིའི་སུད་ཚོང་ས་གནས་ཁག་བཞིར་གཞུང་འབྲེལ་ཕྱོགས་བསྐྱོད་གནང་བ་དང་ཆབས་ཅིག་དེ་ཁུལ་དུ་ཡོད་པའི་རྒྱ་གར་བོད་དོན་རྒྱབ་སྐྱོར་བ་ཚོ་དང་མཇལ་འཕྲད་གནང་སྟེ་བོད་དོན་ཐོག་མུ་མཐུད་རྒྱབ་སྐྱོར་ཡོང་བའི་རེ་འབོད་ཞུས་གནང་འདུག་དེ་ཡང་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་ལགས་བོད་མིའི་སུད་ཚོང་ས་གནས་ཨག་ར་དང་མི་རཊ་མ་ཐུ་ར་ནོ་ཨི་ཌ་བཅས་ལ་ཕེབས་སྐབས་ས་གནས་བོད་མི་སུད་ཚོང་བ་རྣམས་དང་བོད་དོན་རྒྱབ་སྐྱོར་བ་རྣམ་པས་སྣེ་ལེན་གཟབ་རྒྱས་ཞུས་གནང་འདུག། རྣམ་རྒྱལ་སྒྲོལ་དཀར་ལགས་ཀྱིས་སུད་ཚོང་མི་དམངས་ཐུག་འཕྲད་གནང་བའི་སྐབས་རྒྱ་ནག་དམར་པོའི་གཞུང་གི་འོག་བོད་ནང་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་བཏང་བཞིན་ཡོད་པ་དང་བོད་མི་རྣམས་གདུག་རྩུབ་མནར་གཅོད་མྱངས་དང་མྱོང་བཞིན་ཡོད་པའི་སྐོར་དང་ད་ལྟའི་རྒྱ་ནག་གི་ཆབ་སྲིད་གནས་བབ་བཙན་བྱོལ་ནང་ཚང་མས་བོད་དོན་ཞུ་སྐུལ་ཐོག་མཉམ་ཞུགས་གནང་རྒྱུའི་གལ་གནད་དམངས་གཙོའི་སྤྱི་ཚོགས་ནང་མི་དམངས་ཀྱི་ལས་འགན་དང། ཕྱོགས་ཡོངས་ནས་མཉམ་བསྐྱོད་སྤྱི་སྙོམས་བཟོད་བསྲན་སོགས་གོང་མཐོར་གཏོང་དགོས་སྐོར་སོགས་གསུངས་འདུག། ཡང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཟུར་པ་སྐུ་ཞབས་པོམ་པེའུ་མཆོག་གིས་རྒྱ་གར་དང་པ་ཀི་སི་ཐན་གཉིས་བར་རྡུལ་ཕྲན་མཚོན་ཆའི་དམག་འཁྲུག་བརྒྱབ་རྒྱུར་ཆག་སྒོ་འགོག་ཐུབ་པ་བྱུང་ཡོད་སྐོར་ཁོང་གི་ཕྱག་དེབ་ནང་བྲིས་གནང་ཡོད་པ་རེད། དེ་ཡང་ཨེ་ཕི་གསར་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་བར་གཞིགས་ན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཟུར་པ་སྐུ་ཞབས་མེག་པོམ་པེའུ་ཆུ་གིས། ཁ་སང་རེས་གཟའ་མིག་དམར་ཉིན་ཕྱག་དེབ་ཞིག་འགྲེམས་སྤེལ་གནང་ཡོད་པ་དེའི་ནང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་ནང་རྒྱ་གར་དང་པ་ཀི་སི་ཐན་གཉིས་བར་རྡུལ་ཕྲན་མཚོན་ཆའི་དམག་འཁྲུག་བརྒྱབ་ལ་ཉེ་བའི་དུས་ཚོད་ཛ་དྲག་པའི་སྐབས་དེར་ཨ་མི་རི་ཀས་གོང་ཞུས་ཡུལ་གྲུ་གཉིས་བར་དམག་འཐབ་མི་ཡོང་བར་སྔོན་འགོག་གནང་སྟེ་ཕྱོགས་གཉིས་བར། བར་འདུམ་གནང་ཡོད་པ་ཕྱག་དེབ་དེའི་ནང་བཀོད་གནང་ཡོད་པ་རེད། གསན་རྣམ་པ་ཚོ་ཐེངས་འདིའི་ང་ཚོའི་ལས་རིམ་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་གུས་མེ་ཨ་འགྲུལ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་ཆེ།